ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་དེའི་སྔོན་སློབ་དཔོན་ཆེན་པོ་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གིས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་མཛད་པའི་བྱང་ཆུབ་ལམ་སྒྲོན་ངོ་སྤྲོད་གནང་བའི་ནང། བློ་རབ་འབྲིང་ཐ་གསུམ་ཡོད་པའི་ཁོངས་ནས་སྐྱེས་བུ་ཆུང་ངུའམ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་ཐོག་ནས་བློ་སྦྱང་སྟངས་ཐད་ལ་འགྲེལ་བཤད་གནང་བ་དེ་གསན་གྲུབ་པ་རེད། ད་རེས་སྐྱེས་བུ་འབྲིང་ངམ་ཡང་ན་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་ཐོག་ནས་བློ་སྦྱང་སྟངས་དང་སྐྱེས་བུ་འབྲིང་གི་མཚན་ཉིད་བཅས་ཀྱི་ཐད་ལ་འགྲེལ་བཤད་གནང་བ་ཞིག་གཤམ་དུ་གཟིགས་རོགས། ད་གཉིས་པ། སྐྱེས་བུ་འབྲིང་གི་མཚན་ཉིད་བཤད་པ་དེ་རེད། ཤུ་ལོ་ཀ་བཞི་པ་སྟེ། སྐྱེས་བུ་འབྲིང་གི་མཚན་ཉིད་བཤད་པ་དེ་ལ། སྲིད་པའི་བདེ་ལ་རྒྱབ་ཕྱོགས་ཤིང། སྡིག་པའི་ལས་ལས་བཟློག་བདག་ཉིད། གང་ཞིག་རང་ཞི་ཙམ་དོན་གཉེར་སྐྱེས་བུ་དེ་ནི་འབྲིང་ཞེས་བྱ། ད་དེ་སྐྱེས་བུ་འབྲིང་གི། སྐྱེས་བུ་འབྲིང་མཚན་ཉིད་པ་དེས་སྐྱེས་བུ་འབྲིང་གི་མཚན་ཉིད་འདི་བཤད་པ་རེད།

འདི་དང་མཉམ་དུ་བསྡད་པའི་སྐབས་ལ་ཡང་རང་དབང་མེད་པའི་སྒོ་ནས་སྡུག་བསྔལ་མྱོང་བཞིན་པའི་ངང་བསྡད་པ་རེད། དེ་ཡིན་ཙང་བདེ་བ་གང་ཡང་ཡོད་པ་མ་རེད། ཡིན་ནའི་སྲིད་པ་འཁོར་བ་ལ་ཡ་བདེ་བ་ཡོད་པར་སྣང་བ་དེ་འཁྲུལ་སྣང་ར་ཅིག་རེད། བྱས་ཙང་དེ་ལྟ་བུའི་ཟག་བཅས་ཀྱི་ཚོར་བ་བདེ་བ་དོན་དུ་འགྱུར་བའི་སྡུག་བསྔལ་ཡིན་པ། དེ་ལྟ་བུའི་བདེ་བ་ལ་སྙིང་པོ་མེད་པར་མཐོང་ནས་རྒྱབ་ཀྱིས་ཕྱོགས་རྒྱབ་ཀྱིས་ཕྱོགས་ཟེར་དུས་ག་ལ་དེ་ལ་འདུན་པ་མེད་པར་བྱས་ནས་ད་ཞེན་པ་ལོག་པ་བྱས་དེ་སྤང་དགོས་ཀྱི་འདུག་བསམ་པ། ད་དེ་སྤངས་པའི་ཆེད་དུ་སྡིག་པ་གཙོ་བོར་གྱུར་པའི་དགེ་བ་དང་མི་གཡོ་བའི་ལས་ལ་སོགས་པ་གང་ལྟར་ཉོན་མོངས་པས་བསྐྱེད་པའི་ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པའི་བློས་བསྐྱེད་པའི་ལས་ཐམས་ཅད་ལས་བཟློག་པ། ལས་ཐམས་ཅད་ལས་བཟློག་ནས། དེ་འདྲ་བའི་ལས་གསོག་བྱེད་ཀྱི། ཉོན་མོངས་པ་དང་ཉོན་མོངས་པ་དེའི་རྩ་བ་མ་རིག་པ་བཅས་པ་ཐམས་ཅད་མེད་པར་བཟོས། དེ་མེད་པར་བཟོས་པའི་ཐ་མ་ལ་ག་རེ་ཐོབ་ཀྱི་རེད་ཟེར་ན། ཞི་བ་མྱང་འདས་ཀྱི་གོ་འཕང། རང་ཞི་ཙམ་དོན་གཉེར། རང་ཉིད་ཞི་བ་མྱང་འདས་ཀྱི་གོ་འཕང་ཐོབ་ཡ་ཙམ་དོན་དུ་གཉེར་བ་དེ་འདྲ་བ་དེ་ལ། ད་ལྟ་འདིར་སྐྱེས་བུ་གསུམ་བཤད་པའི་ནང་ནས་སྐྱེས་བུ་འབྲིང་མཚན་ཉིད་པ་དེ་རེད་གསུངས་པ་རེད།
སྐྱེས་བུ་འབྲིང་གི་མཚན་ཉིད་ནི་གང་ཟག་གཅིག་གིས་འཁོར་བའི་སྡུག་བསྔལ་བསམས་ཏེ། འཁོར་བ་ལས་ཐར་འདོད་ཀྱི་བློ་ལ་ཟེར་གྱི་ཡོད་པ་དང། དེ་ཡང་འཁོར་བའི་སྡུག་བསྔལ་གཙོ་བོ་ནི་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ། དེ་བཞིན་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་བཅས་ཡིན་པ་དང། སྡུག་བསྔལ་གྱི་སྡུག་བསྔལ་ནི་དུད་འགྲོ་ཚུན་ཆད་ཀྱིས་ཤེས་ཐུབ་ཀྱི་ཡོད་པ་དང། འགྱུར་བའི་སྡུག་བསྔལ་ནི་ཕྱི་རོལ་མུ་སྟེགས་པ་ཚོས་ཀྱང་ཤེས་ཐུབ་ཀྱི་ཡོད་ཅིང། འོན་ཀྱང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་ནང་པ་སངས་རྒྱས་པ་གཅིག་པོས་མ་གཏོགས་ཤེས་ཐུབ་ཀྱི་མེད་ལུགས་ཟམ་གདོང་རིན་པོ་ཆེ་མཆོག་གིས།
སྐྱེས་བུ་འབྲིང་མཚན་ཉིད་པ་དེ་གང་ཟག་དེ་ག་འདྲས་ཅིག་ཡོད་རེད་ཟེར་ན། འཁོར་བའི་སྡུག་བསྔལ་མཐོང་གི་ཡོད་རེད་འཁོར་བའི་སྡུག་བསྔལ་མཐོང་ནས་ངེས་འབྱུང་གི་བསམ་པ་སྐྱེ་གི་ཡོད་རེད། འཁོར་བའི་སྡུག་བསྔལ་ཟེར་ཡ་དེ། གཙོ་བོ་སྡུག་བསྔལ་གྱི་སྡུག་བསྔལ་སྡུག་བསྔལ་གྱི་སྡུག་བསྔལ་ལ་ཡ་སྡུག་བསྔལ་ཡིན་པ་ཤེས་མཁན་དེ་དུད་འགྲོ་ཡན་ཆད་ཡོད་རེད། འགྱུར་བའི་སྡུག་བསྔལ་ལ་སྡུག་བསྔལ་ཡིན་པ་ཤེས་མཁན་དེ་ཕྱི་རོལ་པ་ཡང་ཡོད་རེད། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལ་སྡུག་བསྔལ་ཡིན་པར་ཤེས་མཁན་དེ་ནང་པ་མ་གཏོགས་ཡོད་མ་རེད། ནང་པའི་ངེས་འབྱུང་གི་བསམ་པ་སྐྱེས་མཁན་གྱིས་མ་གཏོགས། སྤྱིར་བཏང་སངས་རྒྱས་ཀྱིས་བདེན་བཞིའི་ཆོས་འཁོར་བསྐོར་བའི་སྐབས་ལ་ཡང་སྡུག་བསྔལ་ཤེས་པར་བྱ་ཟེར་ན་སྡུག་བསྔལ་ལ་དམིགས་བསལ་ཤེས་པར་བྱ་ཟེར་ནས་གསུངས་དགོས་ཡ་དེ་ག་རེད་ཟེར་ན། འཁོར་བ་པའི་མི་མང་ཆེ་བ་ཅིག་གིས་སྡུག་བསྔལ་ལ་སྡུག་བསྔལ་ཡིན་པར་མ་ཤེས་པ་བྱས་ནས། སྡུག་བསྔལ་གྱི་སྡུག་བསྔལ་ཙམ་ལ་སྡུག་བསྔལ་ཡིན་པར་ཤེས་པ་མ་གཏོགས།

འཁོར་བའི་སྡུག་བསྔལ་ལས་གྲོལ་བའི་ཆེད་དུ་རང་གང་རང་གཅིག་པུ་འཁོར་བའི་སྡུག་བསྔལ་ལས་གྲོལ་བའི་ཆེད་དུ་ཞི་བ། དགྲ་བཅོམ་པའམ་རང་སངས་རྒྱས་ལ་སོགས་པ་དེ་འདྲས་ཀྱིས་རང་ཉིད་འཁོར་བ་ལས་གྲོལ་བའི་ཉོན་སྒྲིབ་སྤངས་པའི་འཁོར་བ་ལས་གྲོལ་བའི་ཐར་པ་ཙམ་ཐོབ་ཡ་གི་འདོད་པ་ཡོད་མཁན་དེ་ལྟ་བུའི་གང་ཟག་དེ་ལ་ཡང་སྐྱེས་བུ་འབྲིང་ཟེར་ནས་ལབ་ཀྱི་རེད་གསུངས་པ་རེད།
དེ་བཞིན་སྐྱེས་བུ་འབྲིང་གི་ལམ་ནས་བློ་སྦྱང་མཁན་ཞིག་ཡིན་ན། ཐོག་མར་འཁོར་བའི་སྡུག་བསྔལ་དང་འཁོར་བའི་ཉེས་དམིགས་བསམ་དགོས་ཅིང། དེ་རྗེས་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་དགོས་པའི་ཐད་རིན་པོ་ཆེ་མཆོག་གིས།

ཀུན་འབྱུང་འཁོར་བའི་འཇུག་རིངས་བསམ་པ། དེ་འདྲ་བའི་སྡུག་བསྔལ་དུ་སྐྱེ་བའི་འཁོར་བ་དེ། ག་འདྲས་བྱས་ནས་འཁོར་གྱི་ཡོད་རེད། དེ་བཟློག་པའི་ཐབས་ག་རེ་ཡོད་རེད། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་སོགས་འདུ་བྱས་ནས། དེ་གཉིས་ལ་བརྟེན་ནས་ཨེ་ནི་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་སྐྱེས། ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་དེས་དྲངས་པའི་བསླབ་པ་གསུམ་གྱི་ཉམས་ལེན་བྱས་འདུ་བྱས་དེ་རེད། ད་སྡུག་བདེན་འཁོར་བའི་ཉེས་དམིགས་བསམ་པ་ཟེར་ཡ་དེ་ལ་ཡ།

ཉེས་དམིགས་དྲུག་བསམ་པ་ཉེས་དམིགས་བརྒྱད་བསམ་པ་སྡུག་བསྔལ། སྡུག་བསྔལ་དྲུག་བསམ་པ་སྡུག་བསྔལ་བརྒྱད་བསམ་པ་སྡུག་བསྔལ་གསུམ་བསམ་པ། ཅེས་འདུག་སེ་དབྱེ་བ་ཕྱེ་ནས་གསུང་གི་ཡོད་རེད། ད་དེ་ནང་ནས་སྡུག་བསྔལ་དྲུག་བསམ་པ་དེ། འཁོར་ལོ་དང་པོའི་མདོ་ཡི་དངོས་ཟིན་གྱི་སྡུག་བསྔལ་ཡིན་ཙང་དེ་ཡོངས་གྲགས་འདྲ་པོ་ཅིག་རེད། སྐྱེ་བའི་སྡུག་བསྔལ། རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ། མི་སྡུག་པ་དང་ཕྲད་ཅིང་སྡུག་པ་དང་བྲལ་བའི་སྡུག་བསྔལ། མདོར་ན་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ནི་སྡུག་བསྔལ་བའོ། ཟེར་ནས་བསྡུ་ཚིག་ནི་སྡུག་བསྔལ་དྲུག་གི་རྣམ་གཞག་དེ་འཁོར་ལོ་དང་པོ་ནས། ཚིག་ཟིན་ནས་བསྟན་པའི་སྡུག་བསྔལ་བརྒྱད་དེ་རེད། ཨོ་ད་དེ་ཡིས་ཕལ་ཆེར་མ་བྱས་པ་མེད་པ་ཅིག་རེད། ད་སྡུག་བསྔལ་བརྒྱད་བསམ་པ་ཟེར་ཡ་དེ་གང་ལ་ནུས་པའི་ཁ་ཤས་བརྒྱབ་པ་རེད། སྡུག་བསྔལ་གསུམ་བསམ་པ་གསལ་སྤྱི་དང་སྡུག་བསྔལ་འདི་བྱེད་དེ། སྡུག་བསྔལ་གྱི་སྡུག་བསྔལ། འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་ལ་བསྡུས་ནས། ཞེས་པ་ཅིག་རེད། འོ་དེ་རྗེས་དེ་བསམ་པ་ལ་བརྟེན་ནས་འཁོར་བ་དེ་གནས་གང་དུ་སྐྱེས་ཀྱང་སྡུག་བསྔལ་སྐྱེད་པའི་གནས། ཡུལ་གང་དུ་གནས་ཀྱང་སྡུག་བསྔལ་སྐྱེད་པའི་ཡུལ། གང་ལ་ལོངས་སྤྱོད་ཀྱང་སྡུག་བསྔལ་སྐྱེད་པའི་ལོངས་སྤྱོད། གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་སྐྱེད་པའི་གྲོགས་ཟེར་ནས་གང་ལྟར་འཁོར་བའི་གནས་ལ་ཡ་སྡུག་བསྔལ་གྱི་རང་བཞིན་ལས་མེད་པ་མཐོང་ཡ་དེ་ངེས་འབྱུང་སྐྱེད་པའི་བསམ་པའི་རྒྱུ་གཙོ་བོ་དེ་རེད། ད། དེ་འདྲ་བའི་སྡུག་བསྔལ་དེ་མཐོང་སོང་ན། སྡུག་བསྔལ་དེ་བཟློག་པའི་ཐབས་ཡོད་རེད་པས་མ་རེད་པས་ཟེར་ནས་དྲི་བ་དེ་ད་རང་བཞིན་གྱིས་སླེབས་ཀྱི་རེད། ཡང་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པའི་སྐབས། ཉོན་མོངས་པ་སྐྱེ་ཚུལ་དང། དེས་ལས་གསོག་ཚུལ། འཆི་འཕོ་བ་དང། ཉིང་མཚམས་སྦྱོར་ཚུལ་བཅས་བསམ་དགོས་ཤིང། དེ་ནས་ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་ཕབ་པ་དངོས་ནི། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་བཟློག་པ་དང། ལམ་ཇི་ལྟ་བུ་ཞིག་གིས་འཁོར་བ་བཟློག་པའི་ཚུལ་ཉམས་སུ་ལེན་མཁན་ཞིག་ལ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ཟེར་གྱི་ཡོད་ལུགས་རིན་པོ་ཆེ་མཆོག་གིས།
ད་སྡུག་བསྔལ་དེ་བཟློག་པའི་ཐབས་ཡོད་རེད་མ་རེད་བྱེད་པའི་སྐབས་ལ་ཡ་ཨེ་ནི་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་ཟེར་ཡ་དེ། ཉོན་མོངས་པ་ག་འདྲས་བྱས་ནས་སྐྱེ་གི་ཡོད་རེད། ཉོན་མོངས་པ་དེ་ལ་བརྟེན་ནས་ལས་ག་འདྲས་བྱས་ནས་བསགས་ཀྱི་ཡོད་རེད། ཉོན་མོངས་པས་ལས་བསགས་ཡག་དེ་བཟློག་ཡག་ལ་ཡ། ཉོན་མོངས་མེད་པ་བཟོ་ཐུབ་ཡག་ཡོད་རེད་ཡོད་མ་རེད། ཉོན་མོངས་ཀྱི་རྩ་བ་དེ་བདག་འཛིན་མ་རིག་པ་དེ་རེད། བདག་འཛིན་མ་རིག་པ་དེ་རང་གི་ཡུལ་ལ་ཕྱིན་ཅི་ལོག་ཏུ་འཇུག་པའི་བློ། བློ་འཁྲུལ་བ་ཅིག་ཡིན་ཙང་དེ་དང་འཛིན་སྟངས་འགལ་བའི་བློ་མ་འཁྲུལ་བ་ཅིག་ཡོད་པ་དེ་མཐོང་ཐུབ་ཀྱི་ཡོད་རེད། དེ་འདྲ་བའི་བློ་མ་འཁྲུལ་བ་དེ་གིས་འཁྲུལ་བ་ཅན་གྱི་བློ་དེ་བཀག་ནས་བདག་འཛིན་མ་རིག་པ་རྩད་ནས་ཕྱུང་ཐུབ་ཡ་དང་བདག་འཛིན་མ་རིག་པ་རྩད་ནས་ཕྱུང་པ་ཡིན་ན། ཨ་ནི་ཉོན་མོངས་པ་མི་སྐྱེ་བར་བྱས། ཉོན་མོངས་མ་སྐྱེས་ན་ཨ་ནི་ལས་བསགས་ཡ་མེད་པ། གལ་སྲིད་ལས་ལྷག་མ་ཡོད་པ་ཡིན་ན་ཡང། ལས་ལ་མཚམས་སྦྱོར་བྱེད་ཀྱི་ཉོན་མོངས་མེད་པ་ཡིན་ཙང་ལས་ཀྱིས་འབྲས་བུ་མི་འབྱིན་པ། འདུག་སེ་བྱས་ནས་འཁོར་བའི་འཇུག་རིམ་དེ་ལྡོག་པའི་ཐབས་ཚུལ་དེ་ཤེས་དགོས་རེད། དེ་ཤེས་སོང་ན་ཨ་ནི། འཁོར་བའི་རྒྱུ་མ་རིག་པ་བཟློག་ཡག་གི་ཤེས་རབ་སྐྱེ་ཡག་གི་བསམ་བློ་དེ་འཁོར་དགོས་རེད། དེ་འདྲ་བའི་ཤེས་རབ་སྐྱེ་ཡག་གི་དོན་དག་ལ་བསམ་གཏན་དགོས་པ་མཐོང་གི་རེད། བསམ་གཏན་དེའི་དོན་དག་ལ་ཚུལ་ཁྲིམས་ཀྱི་བསླབ་པ་དགོས་པ་མཐོང་གི་རེད་འོ་དེ་དུས་ཨ་ནི་བསླབ་པ་གསུམ་གྱི་ཉམས་ལེན་བྱས་ནས་ནི་འཁོར་བ་དེ་ལྡོག་ཐུབ་པ་ཅིག་མཐོང། དེ་འདྲ་ཅིག་ཉམས་ལེན་བྱེད་ཡག་དེ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པར་བློ་སྦྱོང་ཚུལ་ད་མདོར་བསྡུས་ནས་བཤད་པ་ནི་དེ་འདྲ་ཞིག་རེད། འོ་ད་དེ་ཡན་ཆད་ཀྱིས་སྐྱེས་བུ་འབྲིང་གི་མཚན་ཉིད། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ཁྱེར་འབར་བློ་སྦྱོང་ཚུལ།

སེམས་ལ་འགྱུར་བཅོས་བཏང་པའི་ཐོག་ནས་འགྲོ་དགོས་ཡ་ཅིག་རེད་མ་གཏོགས་རྨོངས་དད་ཙམ་བྱས་པ་ཅིག་གིས་མི་ཕན་པ་རེད། དེ་འདྲ་ཡིན་ཙང་དགྲ་བཅོམ་པ་ཆོས་སྐྱོབ་ཀྱི་ཚོམས་ཀྱི་འགྲེལ་པའི་ནང་མདོ་ཅིག་དྲངས་དུས་ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་མཛད། སངས་རྒྱས་ཀྱིས་སེམས་ཅན་གྱི་སྡིག་པ་དེ་བྱས་ཏེ། ཁྲུས་གསོལ་གྱི་བཟོ་འདྲ་བྱས་ཆུ་ཡིས་འཁྲུད་ཡ་ཡོད་མ་རེད། འགྲོ་བའི་སྡུག་བསྔལ་དེ་ཚོ་འཁོར་བ་དང་ངན་སོང་གི་སྡུག་བསྔལ་བྱས་ཏེ་སངས་རྒྱས་ཀྱི་ཕྱག་གིས་སེལ་ཡ་ཡོད་མ་རེད། སངས་རྒྱས་རང་ཉིད་ལ་བརྙེས་པའི་མཁྱེན་བརྩེའི་ཡོན་ཏན་དེ་བྱས་ཏེ་རྟོགས་པ་དེ་བྱས་ཏེ་མི་གཞན་པ་ལ་ཕར་སྤོ་ཡ་ཡོད་མ་རེད། ཨེ་ནི་སངས་རྒྱས་ཀྱིས་སེམས་ཅན་གྱི་དོན་ག་འདྲས་སེ་མཛད་ཀྱི་རེད་ཟེར་ན། ཆོས་བསྟན་ནས་ཆོས་ཉིད་བདེན་པ་བསྟན་ནས་གྲོལ་བར་མཛད་ཀྱི་རེད། ད་ཆོས་ཉིད་བདེན་པ་བསྟན་ནས་གྲོལ་བར་མཛད་པ་ཡིན་ཙང། དེ་འདྲ་བའི་བསྟན་པའི་ཆོས་ཉིད་བདེན་པ་དེ་ང་རང་ཚོས་སློབ་སྦྱོང་བྱེད་དགོས་ཡ་དང་སློབ་སྦྱོང་བྱས་ནས་ཤེས་པའི་རྗེས་ལ་ཡ་ཉམས་ལེན་བྱེད་དགོས་ཡ་གལ་ཆེན་པོ་རེད། དེ་འདྲ་ཡིན་ཙང་ལམ་སྒྲོན་དེ་ཞེ་དྲག་གི་མདོར་བསྡུས་བྱས་ཚིགས་བཅད་བྱེད་དུས་སྐབས་ལ་དེ་གི་ཉམས་སུ་ལེན་པའི་རིམ་པ་ཆ་ཚང་ཅིག་མར་བང་སྒྲིག་ཐུབ་ཡ་ཁག་པོ་རེད། ང་ཚོས་དེ་ཐོག་ལ་བཤད་པ་བརྒྱབ་པ་ཡིན་ནའི་ཁ་ནས་བཤད་བཞག་པ་དེ་གང་ག་བློ་ལ་ངེས་པ་ཡག་པོ་ཡོང་གི་མ་རེད།
དེ་དང་ཕྱོགས་མཚུངས་ལམ་རིམ་ཉམས་ལེན་བྱེད་མཁན་ཞིག་གི་ངོས་ནས། སོ་སོའི་བློའི་ནུས་པ་དང་འཚམ་པའི་ཐོག་ནས་ཐོག་མར་གཞུང་གང་ཡང་རུང་བ་ཞིག་ལ་སློབ་སྦྱོང་བྱེད་དགོས་པ་དང། སློབ་སྦྱོང་བྱས་ཏེ་ཤེས་པ་དེ་དག་ཉམས་སུ་ལེན་དགོས་ལུགས་རིན་པོ་ཆེ་མཆོག་གིས། དེ་འདྲ་ཡིན་ཙང་ལམ་སྒྲོན་ལ་སློབ་གཉེར་གནང་མཁན་དེ་ཚོས། བྱང་ཆུབ་ལམ་གྱི་རིམ་པའི་གཞུང་གང་ཡང་རུང་བ་ཅིག་ལ། རྗེ་རིན་པོ་ཆེས་མཛད་པའི་ལམ་རིམ་ཆེ་ཆུང་ལྟ་བུ་ཡིན་ནའི་རེད། ཡང། བདེ་ལམ་དང་མྱུར་ལམ་ལྟ་བུ་ཡིན་ནའི་རེད། ཡང་མིན་ན། རྣམ་གྲོལ་ལག་བཅངས་ལྟ་བུ། འོ་ད་ནང་བཞིན་འཇམ་དཔལ་ཞལ་ལུང་ལྟ་བུ་དེ་འདྲས་སོ་སོའི་རྒྱུད་དང་འཚམས་པའི་ལམ་རིམ་གི་གཞུང་གང་ཡང་རུང་བ་ཅིག་ལ། སོ་སོའི་སྐད་ཐོག་ལ་བསྒྱུར་ཡོད་ན་ནི་བཤད་མི་དགོས་བྱས་དེ་མིན་པ་ཡིན་ན་སྐད་ཡིག་ག་རེའི་ནང་ལ་ཡོད་པ་ཡིན་ནའི་དེ་ཚོ་སློབ་སྦྱོང་བྱས་ཏེ་ཡག་པོ་བྱས་གཟིགས་བྱས་ཨ་ནི་བསམ་བློའི་ནང་ལ། ས་བཅད་བྱས་ཏེ་བང་འགྲིག་པོ་ཞིག་བྱུང་ཨ་ནི་བང་འགྲིག་པའི་རྗེས་ལ་ཡ། དེ་རིམ་པས་བྱས་ནས་རང་རྒྱུད་ལ་སྦྱར་ནས་ཉམས་ལེན་བྱས་པ་ཡིན་ན་ཕན་ཐོགས་ཡོང་གི་རེད་མ་གཏོགས་གཞན། ལམ་སྒྲོན། ཀློག་བསྡད་པ་རྐྱང་རྐྱང་གིས་ཕན་ཐོགས་གང་ཡང་ཡོའ་མ་རེད། བཀའ་གདམས་པའི་གོང་མ་ཚོས་གསུངས་ཡོའ་རེད། བོད་པ་ལ་ཡ། དཀའ་ལས་ག་རེ་ཡོའ་རེད་བྱས་ན། བོད་པ་ཚང་མ་ལོ་ཆོས་པ་ཡིན་ཟེར་ལབ་གོའ་རེད། བསྒོམ་རྒྱུ་ལྷ་རེད་དང

དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ་ཡང་ཡང་བསམས་པས་ཚེ་འདིའི་སྣང་ཤས་ལྡོག། ལས་འབྲས་མི་སླུ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་བསམས་པས་ཕྱི་མའི་སྣང་ཤས་ལྡོག། འོ་འདུག་སེ་བྱས་ནས་ཚེ་འདིའི་སྣང་ཤས་དང་ཕྱི་མའི་སྣང་ཤས་ལྡོག་པའི་ངེས་འབྱུང་གཅིག་སྐྱེས་ནས་ཐར་པ་དོན་གཉེར་གྱི་བློ་གཅིག་དྲངས་ཐུབ་པ་ཡིན་ན་ཏན་ཏན་སེམས་ལ་འགྱུར་བ་ཞིག་ཐེབས་ཀྱི་རེད་ཆོས་ཉམས་ལེན་ཟེར་ཡ་དེ་སྐབས་དེ་དུས་ངེས་པར་ཡོང་ཡ་གཅིག་ཡིན་པ་རེད།
གོང་དུ་སློབ་དཔོན་ཆེན་པོ་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གིས་སོ་སོའི་སེམས་རྒྱུད་མ་རུང་བ་དེ་རུང་བར་བཟོ་ཐབས་སུ་ལྷ་བསྒོམ་པ་དང་སྔགས་བཟླས་པ་གཅིག་པོས་མི་འགྲིག་པར། ཐོག་མར། བདེན་པ་བཞིའི་རྣམ་གཞག་ཤེས་དགོས་པ་དང། ཤེས་པ་དེར་ཡང་ནས་ཡང་དུ་བསམ་བློ་གཏོང་དགོས་ཤིང། བསམ་བློ་ཡང་ནས་ཡང་དུ་བཏང་བ་དེར། གོམས་འདྲིས་བརྟན་པ་ཡིན་ན་རང་རྒྱུད་མ་རུང་བ་ངན་པ་དེ་ཇེ་བཟང་ཇེ་བཟང་དུ་ཕྱིན་ཏེ་རིམ་པས་ཐར་པའི་ཕྱོགས་ལ་བསྐྱོད་ཐུབ་ཀྱི་ཡོད་ལུགས་གསུངས་ཡོད་པ་རེད། དེ་རིང་འདིར་མཚམས་འཇོག་ཞུ་གི་ཡིན། འཕྲོས་རྣམས་རྗེས་སུ་གསན་གྱི་རེད་དེ་དོན་དགོངས་འཇགས་ཡོང་བ་ཞུ།